ང་བྱམས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རང་གཞན་གཉིས་ཀྱི་དོན་བསྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་པ་ལས་ལྷག་པ་མེད་ཅེས་ལྷོ་ཤར་ཨེ་ཤེ་ཡ་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་སྐབས་སུ་བཀའ་སློབ་སྩལ་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གིས་བོད་ནང་རྒྱལ་ཚོགས་ཀྱི་སྐུ་ཚབ་མཐུན་ཕྱོགས་པ་ཁག་ཅིག་མགྲོན་འབོད་བྱས་པ་ནི། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་དམིགས་ཏེ་འཁྲབ་སྟོན་ཞིག་ཡིན་པ་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་འདུག། ཨ་ནི་བོད་པ་དེ་ཚོ་དང། རྒྱ་ནག་གཞུང་གི་ཡར་རྒྱས་འཛུགས་སྐྲུན་གྱི་བར་ལ་སྐྱིད་པོ་བྱེད་ནས་དང་དགའ་བོ་བྱེད་ནས་བསྡད་དེ་བ་དེ་འདྲའི་གི་རྣམ་པ་ཅིག་དང་ཁོང་ཚོའི་རྒྱལ་ཁབ་དུ་མ་གི་སྐུ་ཚབ་ཁོ་རང་ཚོ་བརྒྱུད་ནས་དང་དུ་ཆེད་ཁྱབ་བསྒྲགས་སྤེལ་གྱི། ཐབས་ཇུས་དྲུག་ཅིག་དུས་ཅིག་ལས་འགུལ་སྤེལ་ཏེ་ང་ཚོས་ཀྱི་དང་དེ། ཁ་ལ་བ་ར་རྒྱ་ནག་གཞུང་གི་དཀྲོག་གཏམ་རང་གི་དང་ང་ཚོའི་གྱི་ལྟ་སྐོར་ཅིག་ཡིན་པ་དེ།

ལྷོ་ཤར་ཨེ་ཤེ་ཡ་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་སྐབས་སུ་བཀའ་སློབ་སྩལ་བ། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་ཤག། གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་ཤག། བྱང་ཆུབ་ཀྱི་སེམས་ཟེར་ཡག་དེ་དངོས་གནས་དྲང་གནས་ཅིག་ད་དཔེ་རང་གཞན་ཀུན་ལ་དཔེ་ཅིག་ད་བདེ་སྐྱིད་ཡོང་ཡག་དང་འཕྲལ་དུ་བདེ་བ་ཕུགས་ལ་ཕན་པ་ཐ་ན་པའི་ལུས་བདེ་བ་སེམས།
བག་ཕེབས་ལྷོད་ལྷོད་བྱས་བསྡད་ཡག་ཅིག་གིས། བྱང་ཆུབ་ཀྱི་སེམས་ཀྱིས་དེ་འདྲ་ཡོང་གི་འདུག་ག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ལྷོ་ཤར་ཨེ་ཤི་ཡའི་དད་ལྡན་ཆོས་ཞུ་བ་ཚོས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཟླ་བ་དགུ་པའི་ཚེས་ལྔ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་མ་འཇུག་པའི་རང་འགྲེལ་གྱི་ཐོག་ནས་བཀའ་ཆོས་བཀའ་དྲིན་སྩོལ་བའི་སྐབས་སུ། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ནི་ཆོས་དད་ཡོད་མཁན་དང་མེད་མཁན་གཉིས་ཀར་ཕན་ཐོགས་ཡོད་པའི་ཆོས་ལུགས་ཤིག་ཡིན་པ་དང། རང་གཞན་གཉིས་ཀྱི་དོན་བསྒྲུབ་པར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་པ་ལས་ལྷག་པ་མེད་ཅེས་བཀའ་སློབ་སྩལ་སོང། ཡང་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྡུག་བསྔལ་གྱི་འབྱུང་རྩ་ནི་བདེན་འཛིན་དང་རང་གཅེས་པར་འཛིན་པའི་བློ་ཆེ་དྲགས་པའི་རྐྱེན་གྱིས་ཡོང་གི་ཡོད་པ་དང་ཇི་ཙམ་གྱིས་བྱམས་བརྩེའི་ཁོར་ཡུག་བསྐྲུན་པ་ཡིན་ན་དེ་ཙམ་གྱིས་བདེ་སྐྱིད་ཡོང་གི་ཡོད་པ་བཀའ་གནང་ཞིང། སྐབས་རེ་སེམས་འཁྲུགས་པ་དང་བློ་མི་བདེ་བའི་རིགས་འབྱུང་བའི་སྐབས་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་པ་ཡིན་ན་སེམས་ལྷོད་ལྷོད་ཡོང་བར་ཏན་ཏན་ཕན་ཐོགས་འདུག་ཅེས་བཀའ་སློབ་སྩལ་ཡོད། ཡང་གོང་ས་མཆོག་གིས་རྗེ་ཙོང་ཁ་བློ་བཟང་གྲགས་པ་མཆོག་གི་འཁྲུངས་ཡུལ་ནི་མགོན་པོ་གང་ཉིད་མཆོག་གི་འཁྲུངས་ཡུལ་སྟག་འཚེར་གྲོང་ཚོ་དང་ཧ་ཅང་ཐག་ཉེ་པོ་ཡིན་པ་མ་ཟད་དུས་རབས་མང་པོའི་གོང་དུ་རྗེ་རིན་པོ་ཆེས་བསྟན་པ་དང་འགྲོ་བའི་ཆེད་དུ་ཞབས་འདེགས་ཞུས་པ་བཞིན་དུས་རབས་ཉེར་གཅིག་པའི་ནང་དུ་ཡང་མགོན་པོ་གང་ཉིད་མཆོག་གིས་བསྟན་པ་དང་འགྲོ་བའི་དོན་དུ་ཧུར་ཐག་གནང་མུས་ཡིན་པའི་ཁར་དམིགས་བསལ་སྔར་དང་མི་འདྲ་བར་ནང་ཆོས་དེ་བཞིན་དེང་གི་ཚན་རིག་དང་མཉམ་དུ་དཔུང་བ་མཉམ་གཤིབ་ཀྱིས་འགྲོ་ཐུབ་མཁན་གྱི་ཆོས་ལུགས་ཤིག་ཡིན་པ་གསལ་སྟོན་ཐུབ་ཡོད་པ་བཀའ་སློབ་སྩལ་ཡོད། རྗེ་རིན་པོ་ཆེ་ཆོས་རྗེ་ཙོང་ཁ་པ་ཡོད་པའི་ཁ་ཐུག་ལ་ཡང་ཚན་རིག་སྐད་ཆ་ཡོད་མ་རེད། ད་ངའི་ཨ་ནི་ད་དུས་ཚོད་དེ་ཚན་རིག་གི་ད་ཡར་རྒྱས་ཤིག་འགྲོ་བསྡད་ཀྱི་ཡོད་རེད། བྱས་ཙང། ངས། དབུ་མའི་གཞུང་དང་ཚད་མ། ཐེངས་འདིའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ལ་ཐའེ་ཝན་དང་ཝེ་ཐེ་ནམ་མ་ལེ་ཤི་ཡ་སིང་ག་པུར་བཅས་ནས་ཆོས་ཞུ་བ་དྲུག་བརྒྱ་ལྷག་མཉམ་ཞུགས་གནང་འདུག་ཐའེ་ཝན་ནས་ཡིན་པའི་དད་ལྡན་ཆོས་ཞུ་བ་ཅེ་ཆོན་ལགས་ཀྱིས་འདས་པའི་ལོ་བཅུ་ལྷག་རིང་གོང་ས་མཆོག་གི་རྗེས་འབྲང་བ་གནང་སྟེ་མགོན་པོ་གང་ཉིད་མཆོག་གི་དྲུང་ནས་བཀའ་ཆོས་ཡང་ཡང་ཞུ་བཞིན་ཡོད་འདུག། སྤྱིར་ནང་པ་ཚོས་ཉམས་ལེན་བྱེད་རྒྱུ་གཙོ་བོ་དེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་རེད། གོང་ས་ཏཱ་ལའི་བླ་མ་མཆོག་གིས་རྟག་ཏུ་ང་ཚོར་གཞན་ཕན་གྱི་བློ་དེ་གཉིས་ཉམས་ལེན་བྱེད་དགོས་པ་བཀའ་སློབ་ལམ་སྟོན་གནང་གི་ཡོད་པ་མ་ཟད་དེ་ལྟར་བྱུང་བ་ཡིན་ན་རང་གཞན་ཚང་མར་ཕན་ཐོགས་དང་བདེ་སྐྱིད་ཡོང་ངེས་ཞེས་འགྲེལ་བརྗོད་གནང་བྱུང། ཐེངས་འདིར་ཝེ་ཐི་ནམ་ནས་དད་ལྡན་ཆོས་ཞུ་བ་བརྒྱ་ར་དྲུག་ཅུ་ཙམ་ཞིག་ཕེབས་ཡོད་པའི་ཁྲོད་ཆོས་ཞུ་བ་ལེ་ཤིན་ལགས་ཀྱིས་ཡུན་རིང་ཞིག་ནས་གོང་ས་ཏཱ་ལའི་བླ་མ་མཆོག་གི་གསལ་བཤད་མཇལ་བར་ཧ་ཅང་གི་ངོ་མཚར་ཆེ་ཞིང་རྡ་རམ་ས་ལར་ཐེངས་དང་པོ་ཡོང་སྟེ་མགོན་པོ་གང་ཉིད་མཆོག་གི་གསུང་ཆོས་ཞུ་རྒྱུ་བྱུང་བས་སེམས་ལ་ཞི་བདེ་དང་སྐྱིད་པོ་ཞེ་དྲག་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་ཅེ་ཁི་སྤྱི་མཐུན་རྒྱལ་ཁབ་ནས་ཡིན་པའི་སར་ཁ་ལགས་ཀྱིས། རང་ཉིད་ཨ་མའི་ལྷན་དུ་ཆེད་དུ་རྡ་རམ་ས་ལར་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་བ་མ་ཟད། ཁོང་མོ་ནི་གོང་ས་མཆོག་གི་གསུང་ཆོས་ཞུ་བའི་རྗེས་འབྲས་སུ་ནང་ཆོས་ལ་དམིགས་བསལ་དོ་སྣང་སླེབས་ཡོད་འདུག། ང་ནི་ནང་པའི་ཁྱིམ་ཚང་མིན་ལ་ངའི་ཨ་མ་ཡང་ནང་པ་མ་རེད་འོན་ཀྱང་ད་ལྟ་ང་ནི་ནང་པ་རེད་ཟེར་ན་ཆོག་ངས་གོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་མ་ཞུས་གོང་ལ་ང་ག་རེ་བྱས་ནས་འཚོ་བཞིན་ཡོད་མེད་ངས་ཤེས་མ་སོང་ལ་མི་ཚེར་སྙིང་པོ་མེད་པའི་ཚོར་བ་ཡང་བྱུང། འོན་ཀྱང་རྗེས་སུ་གོང་ས་མཆོག་གི་གསུང་ཆོས་དང་བཀའ་སློབ་ཁག་ཅིག་ལ་གསན་གཟིགས་བྱས་རྗེས་རང་ཉིད་ཀྱིས་རང་ལ་མི་ལུས་གསར་བ་ཞིག་སྦྱིན་པ་ལྟ་བུར་གྱུར་སོང་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་ཐེངས་འདིའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་དེ་བཞིན་ཟླ་བ་འདིའི་ཚེས་ལྔ་ནས་དྲུག་བར་ཉིན་གྲངས་གཉིས་རིང་ཡིན་པ་དང།

དེ་བཞིན་སྲིད་སྐྱོང་མཆོག་གིས་ས་ཁམས་ཆབ་སྲིད་ཀྱི་ཐོག་བོད་ཀྱི་གལ་གནད་དང་བོད་ཀྱི་ཆོས་དང་རིག་གཞུང་གི་གལ་གནད་བོད་ཀྱི་ཁོར་ཡུག་གི་གལ་གནད་སྐོར་གསུངས་པ་མ་ཟད་རྒྱ་ནག་གཞུང་གིས་ལོ་རྒྱུས་ལ་འཁྱོག་བཤད་ལོག་འགྲེལ་ཇི་ཙམ་བྱས་ཀྱང་དོན་དངོས་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་ཡིན་པའི་རྒྱལ་ཁབ་ཅིག་ཡིན་པ་ལོ་རྒྱུས་འཕེལ་རིམ་གྱི་ཐོག་ནས་གསལ་བོ་ཡིན་པའི་སྐོར་ངོ་སྤྲོད་གནང་ཡོད། དེ་ལྟར་ཁོང་གིས་བོད་ཀྱི་ལོ་རྒྱུས་ཀྱི་འཕེལ་རིམ་དང་བོད་དང་རྒྱ་ནག་བར་གྱི་འབྲེལ་བ་བོད་དང་སོག་པོའི་དབར་གྱི་འབྲེལ་བ་བོད་དང་རྒྱ་གར་དབར་གྱི་འབྲེལ་བའི་སྐོར་གསལ་བཤད་གནང་སྟེ་ལོ་རྒྱུས་ཐོག་བོད་རྒྱ་ཐ་དད་ཡིན་པ་འགྲེལ་བརྗོད་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་སྤེལ་འདུག་ཐའེ་ཝན་གྱི་སྐུ་ཚབ་ཚོགས་ཆུང་ཞིག་གིས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་སྐབས་སུ་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བཙན་བྱོལ་བོད་མིའི་གནས་བབ་སོགས་ངོ་སྤྲོད་གནང་འདུག། དེ་ཡང་ཐའེ་ཝན་གཞུང་གི་ཚན་རིག་དང་འཕྲུལ་རིག་བློན་ཆེན་ཟུར་བ་དང་དངོས་ཁམས་ཚན་རིག་གི་སློབ་དཔོན་ཆེན་མོ་སྐུ་ཞབས་ཧོན་ཏཱ་ཡོན་ཡིས་གཙོ་བྱས་པའི་ཐའེ་ཝན་གྱི་ཚན་རིག་པ་དང་མཁས་དབང་ཁག་ཅིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བཞུགས་སྒར་རྡ་རམ་ས་ལར་ཕེབས་ཡོད་པ་ལྟར་ཟླ་བ་འདིའི་ཚེས་ལྔ་ཉིན་ཁོང་རྣམས་ནས་བོད་མི་མང་སྤྱི་འཐུས་ལྷན་ཁང་ལ་འཚམས་གཟིགས་སྐབས་སུ་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་དགའ་བསུའི་སྣེ་ལེན་གསུང་བཤད་གནང་འདུག་སྐབས་དེར་སྤྱི་འཐུས་ཚོགས་གཙོ་མཆོག་གིས་རྒྱ་ནག་གཞུང་གིས་བོད་ས་བཟུང་བའི་རྗེས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་ལོར་རྒྱ་གར་ལ་བཙན་བྱོལ་དུ་སླེབས་པ་ནས་བཟུང་ད་བར་ལོ་དྲུག་ཅུ་རེ་བཞི་ལྷག་འགྲོ་གི་ཡོད་པ་དང་དུས་ཚོད་དེའི་རིང་རྒྱ་གར་གཞུང་མང་གཉིས་ནི་བོད་མི་ཚོར་ཧ་ཅང་བཀའ་དྲིན་ཆེན་པོ་ཡིན་པ་ཚོར་བཞིན་ཡོད་པ་དང་དེ་བཞིན་ཐེ་ཝན་ཕྱོགས་ནས་ཀྱང་བོད་ཀྱི་ཆོས་ཕྱོགས་ཀྱི་བསླབ་པ་སློབ་གཉེར་ཐོག་ལ་ཕན་ཐོགས་ཆེན་པོ་བསྐྲུན་ཡོད་པར་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་ཞུ་བ་དང་འབྲེལ་རྒྱ་ནག་གི་ཆབ་སྲིད་དང་རྒྱལ་སྤྱིའི་ནང་རྒྱ་ནག་གི་གནས་བབ་སོགས་ཀྱི་སྐོར་ནས་གླེང་སློང་བྱས་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན་བྱང་ཨ་རིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་རྩ་གཅིག་པ་དེ་ཁེ་ན་ཌ་ཨོན་ཁྲུ་རི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ་ཉིན་གྲངས་གསུམ་རིང་འཚོགས་ནས་མཇུག་བསྒྲིལ་ཡོད་པ་དང་ཚོགས་འདུའི་སྐབས་སུ་དགེ་རྒན་ཆེན་མོ་ལྡོང་ཞིང་སྐུར་བ་རྒྱལ་ལོ་ལགས་གདན་འདྲེན་གྱིས་སྤྱི་ཚོགས་རིག་པ་དང་འབྲེལ་ནས་བོད་ཀྱི་ཛ་དྲག་གི་གནས་སྟངས་འགྲེལ་བརྗོད་གནང་ཡོད་པའི་སྐོར་གུས་ཐུག་གིས་ཁོང་ལ་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། ཟླ་འདིའི་ཕྱི་ཚེས་བཞི་ཉིན། བྱང་ཨ་རིའི་བོད་རིགས་མཐུན་ཚོགས་ཀྱི་ཚོགས་ཆེན་ཐེངས་ཉེར་གཅིག་པ་དེ་ཨོན་ཀྲོའུ་རུ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ་ཉིན་གྲངས་གསུམ་གྱི་རིང་ལ་སྐོང་ཚོགས་གནང་ནས་མཇུག་སྒྲིལ་གནང་ཡོད་པ་རེད་ལ་བྱང་ཨ་རིའི་ནང་དུ་བོད་རིགས་སྤྱི་མཐུན་ཚོགས་པ་སུམ་ཅུ་ལྷག་ཡོད་པ་ནས་ཚོགས་ཆེན་ཐེངས་ཉེར་གཅིག་པར་བོད་རིགས་སྤྱི་མཐུན་ཚོགས་པ་ཁག་བཅུ་དགུ་ཡི་སྐུ་ཚབ་ཕེབས་ཡོད་པ་དང། ཉིན་གྲངས་གསུམ་གྱི་རིང་གི་བྱང་ཨ་རིའི་བོད་རིགས་སྤྱི་མཐུན་ཚོགས་པའི་ནང་དུ་སྔར་ལོར་གྲོས་ཆོད་བཞག་པ་ཁག་ལ་བསྐྱར་ཞིབ་དང། ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་དང། བོད་བསྟན་སྲིད་ཀྱི་ཞབས་རིམ་གསོག་སྒྲུབ་གནང་རྒྱུ། བྱང་ཨ་རིའི་སྤྱི་མཐུན་ཚོགས་པ་ཁག་ཐུན་མོང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཞབས་རིམ་གསོག་སྒྲུབ་གནང་རྒྱུ་སོགས་ཀྱིས་མཚོན་པའི་དང་བླངས་དཔྱ་དངུལ་དང་འབྲེལ་བའི་དཀའ་ངལ་དང། དེར་བོད་མི་གང་མང་གིས་ཆ་ཤས་ལེན་རྒྱུར་མཐུན་རྐྱེན་སྦྱོར་དགོས་པ་སོགས་ཀྱི་སྐོར་ལ་གྲོས་གནང་ཡོད་པ་རེད་ལ་ཚོགས་འདུའི་སྐབས་སུ་ད་ལྟ་ཁེ་ན་ཌ་རྒྱལ་ཁབ་ཏུ་བཞུགས་པའི་དགེ་རྒན་ཆེན་མོ་ལྡོང་ཞིང་སྐུར་བ་རྒྱལ་ལོ་ལགས་ཆེད་དུ་གདན་འདྲེན་གྱིས་ཚོགས་བཅར་བ་ཡོངས་ལ་སྤྱི་ཚོགས་རིག་པའི་གཞུང་ལུགས་དང་ལག་ལེན་ཟུང་དུ་སྦྱར་ནས་རྒྱ་ནག་གིས་བོད་ལ་འཛིན་པའི་ཛ་དྲག་གི་སྲིད་ཇུས་སྐོར་དང་བོད་ནང་གི་ད་ལྟའི་ཛ་དྲག་གི་སྐོར་ནས་འཆད་ཁྲིད་གནང་ཡོད་འདུག་ལ། གནས་ཚུལ་དེའི་སྐོར་ནས། ལྡོང་ཞིང་སྐུར་བ་རྒྱལ་ལོ་ལགས་ལ་བཅར་འདྲིའི་སྐབས་སུ་ཁོང་གིས་གསུངས་དོན། ཨོ་རི་ཡ་གི་ཐོག་ད་ལྟའི་བདུན་ཕྲག་སྔོན་མོ་ད་བར་སོང་ནས་བོད་རིགས་ཉི་མ་གཉིས་ཀྱི་རིང་གྲ་སྒྲིག་འཛུགས་བྱས་རྒྱུ་མཚན་ཆེ་ཟེར་འདི་གལ་ཆེན་པོ་རེད་ད། བོད་རིགས་རྩ་དོན་འཐབ་རྩོད་ཀྱི་སྒང་བྱང་ཨ་རི་གི།

སྤྱིར་བཏང་གི་རྒྱ་ནག་གི་དུས་ཀྱི་མི་འབོར་གྲངས་བཤེར་ཐེངས་བདུན་པ་དེའི་འབྲས་བུ་དེ་ཕྱི་ལོ་ཉི་ཤུ་ཐམ་པ་ལོར་ཕྱི་ལོག་སྟོན་བྱ་རྒྱུ་དེ་གཞིར་བཞག་ནས་སྤྱི་རྒྱ་ཡོང་ཡོད་ན། དེའི་སྐོར་དང་ད་ནི་དེ་ཧུའུ་ཅིན་ཐོ་དང་ཞི་ཅིན་ཕིང་གི་སྐབས་དེ་བར་ལ་བོད་ཀྱི་སྒང་བཟང་ཕྱོགས་ཀྱི་སྲིད་བྱུས་ཁྱབ་སྤེལ་ག་རེ་བྱས་ཡོད་ན་ཕྱོགས་གང་གང་ནས་བྱས་ཡོད་ན་དེ་གཅིག་བྱས་ད་ནི་དེ་གི་པཎ་ཆེན་རྫུན་མ་དེ་གི་རྒྱ་ནག་གིས་བེད་སྤྱོད་བཏང་ནས་བོད་མི་མང་གི་ཁས་ལེན་བྱེད་ཡག་གི་ཐབས་ཇུས་འཐེན་དེའི་སྒང་དེ་ལ། པཎ་ཆེན་རིན་པོ་ཆེ་གི་སྲས་མོ་དེ་བེད་སྤྱོད་བཏང་ནས་པཎ་ཆེན་རིན་པོ་ཆེ་རྫུན་མ་གི་སྒང་མང་ཚོགས་ནས་ཡིད་ཆེས་དང་དད་པ་ཐོབ་ཡ་གི་དེའི་གདན་གི་བི་གུ་དེ་དེ་གི་གནས་གི་ཀ་བ་ཐིག་འོག་ནས་དེའི་སྐོར་དེ་ཞེས་འགྲེལ་བཤད་དུ་བྱས་དེ་ནས་ཁོ་རང་ཚོ་ནང་ལས་ར་གཅིག་བདའ་ས་འོས་འཕྲོ་ཞག་བཞུགས་གི་རྣམ་འགྱུར་ཅིག་མཐོང་སོང་ཚོགས་མི་ཡོངས་རྫོགས་ནས་དཔེ་དགའ་བསུ་ཆེན་པོ་བྱེད་གི་འདུག་ནས་ལམ་སང་ཁོ་རང་ཚོ་བོད་རིགས་ཚོགས་པ་སོ་སོ་ནས་འདི་འདི་འདྲ་བྱས་ནས་ང་རྒྱལ་ལོ་ལགས་ཀྱིས་གཏམ་བཤད་གནང་དགོས་གི་འདུག་ཟེར་ནས་ལམ་སང་དེ་བཤད་གི་འདུག་ཡག་པོ་བྱུང་ཤག་བསམ་སོང། འདྲ་ཞིག་ཡིན་ད་གི་དོ་ལ་ཡ་ཡ། གཞན་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་ནས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ལ་ཡི་རང་བསྔགས་བརྗོད་གནང་བ་དང་གཟེངས་རྟགས་ཕུལ་གསུང་གནང་བ་རེད་ལ་ཐང་འདིའི་ཚོགས་འདུའི་སྐབས་སུ་གྲོས་ཆོད་ཁག་ཞིག་བཞག་པའི་ནང་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་དང་བོད་མིའི་བསོད་ནམས། གཞན་བོད་དོན་བདེན་མཐའ་མྱུར་དུ་གསལ་ཆེད་ཞབས་རིམ་གསོག་སྒྲུབ་གནང་རྒྱུའི་གྲོས་ཆོད་དང། གཞན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་གོ་སྟོན་སྐབས་སུ། བྱང་ཨ་རི་ཐུན་མོང་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་བྱེད་རྒྱུ་དང་འབྲེལ། ལོ་འཁོར་མོར་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་རྒྱུའི་གྲོས་ཆོད་གཙོ་བྱས་པའི་བོད་དོན་བདེན་མཐའ་མྱུར་དུ་གསལ་ཆེད། གྲོས་ཚོགས་འཐུས་མི་སོགས་ལ་ཞུ་གཏུག་དང། རྒྱབ་སྐྱོར་རག་ཐབས་གནང་རྒྱུའི་གྲོས་ཆོད་དང། བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ། ཕ་མ་དང་དགེ་རྒན་རྣམས་ལ་ཟབ་ཁྲིད་དང། སྒྲིག་འཛུགས་ལ་དཔལ་འབྱོར་གྱི་རོགས་འདེགས་བྱེད་རྒྱུ། གཞན་བོད་དོན་ཞུ་གཏུག་ལས་འགུལ་རྒྱ་བསྐྱེད་གནང་བ་གཙོ་བྱས་པའི་བོད་མིའི་དྭང་བླངས་དཔྱ་དངུལ་ལ་ཤུགས་སྣོན་རྒྱག་རྒྱུ་སོགས་ཁྱོན་བསྡོམས་པའི་གྲོས་ཆོད་དོན་ཚན་བཅུ་གཏན་འབེབས་བྱུང་བ་དང་ལོ་རྗེས་མའི་ཚོགས་ཆེན་དེ་སན་ཧྥི་རན་སིས་ཀོར་ཚོགས་གཏན་འཁེལ་བ་རེད་ལ། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གིས་བོད་ནང་རྒྱལ་ཚོགས་ཀྱི་སྐུ་ཚབ་མཐུན་ཕྱོགས་པ་ཁག་ཅིག་མགྲོན་འབོད་ཞུས་པ་ནི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་འཁྲབ་སྟོན་ཞིག་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་གི་འདུག་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་སྔ་ཕྱི་རིམ་པར་ཞུ་གཏུག་ཤུགས་ཆེ་བྱུང་ཡོད་ལ་ཉེ་ཆར་གྱི་སྤྱི་ཟླ་བརྒྱད་པའི་ནང་རྒྱལ་ཚོགས་ཀྱི་མཁས་པ་དྲུག་གིས་རྒྱ་ནག་གཞུང་ལ་བོད་ཀྱི་ཆབ་སྲིད་བཙོན་པ་དྲུག་གློད་བཀྲོལ་དགོས་པའི་སྙན་ཞུ་ཞིག་ཀྱང་ཕུལ་ཡོད། རྒྱ་ནག་གཞུང་གིས་དེར་ཡ་ལན་ཞུས་མེད་པ་རེད། ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བརྒྱད་ནས་སུམ་ཅུའི་བར་ཉིན་གྲངས་གསུམ་རིང་རྒྱ་ནག་གཞུང་གིས་རྒྱལ་ཚོགས་ཀྱི་རྒྱལ་ཁབ་ལྔ་གི་སྐུ་ཚབ་བོད་ནང་ལྟ་སྐོར་ཆེད་དུ་མགྲོན་འབོད་ཞུས་ཡོད་ལ་ཐེངས་འདིའི་སྐུ་ཚབ་ཚོགས་པ་རྒྱལ་ཁབ་ལྔ་ལས་གྲུབ་པ་རྣམས་ནི་ཁིའུ་བ་དང་ཝེ་ལ་ཟུ། ནི་ཁ་ར་གོ་བ་སྦེ་ལ་རུ་སི་དེ་བཞིན་པཱ་ཁི་སི་ཐན་བཅས་ཡིན་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས། ཐེངས་འདིའི་སྐུ་ཚབ་ཚོགས་པ་ནི་རྒྱལ་ཁབ་ལྔ་ལས་གྲུབ་ཡོད་པ་དེ་དག་ནི་དབང་ཆ་གཅིག་སྡུད་རིང་ལུགས་ཀྱི་འོག་ཡོད་པའི་རྒྱལ་ཁབ་ཤ་སྟག་ཡིན་པ་དང་རྒྱལ་ཁབ་དེ་དག་གི་དཔལ་འབྱོར་གནས་སྟངས་ཞན་པས་རྒྱ་ནག་ལ་བརྟེན་དགོས་པ་ཆགས་ཀྱི་ཡོད་དེ། རྒྱ་ནག་གཞུང་གིས་གོང་གསལ་སྐུ་ཚབ་རྣམས་བོད་ནང་མགྲོན་འབོད་བྱས་པ་ནི་གཙོ་བོ་སླེབས་ལ་ཉེ་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་དམིགས་ཏེ་མགྲོན་འབོད་བྱས་པ་ཞིག་དང་རྒྱལ་སྤྱིའི་སྟེང་བོད་ནང་འགྲོ་བ་མིའི་ཐོབ་ཐང་ཡོད་ཚུལ་གྱི་ཁྱབ་བསྒྲགས་ཆེད་ཡིན་པ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྒང་ལ་དང་རྒྱ་ནག་གཞུང་གི་ག་དམ་དྲག་ལ་ནི་ད་ག་ལ་དོ་སྣང་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་དུས་དེ་ལ་ཁོ་རང་ཚོས་ཀྱི་ད་ཅིག་ཐབས་ཇུས་ཀྱི་གཟིམ་ཆ་ཨ་ནི་གཞི་རྩའི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ལོ་བཞི་དང་ཕྱེད་ཀའི་རྗེས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཉན་ཞིབ་གནང་གི་ཡོད་ལ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་རྒྱ་ནག་དང་འབྲེལ་བའི་བསྐྱར་ཞིབ་ཀྱི་ཉན་ཞིབ་སྐབས

ལོ་ལྟར་ཕྱི་ཟླ་དགུ་པའི་ཚེས་ལྔ་ཉིན་རྒྱ་གར་རྒྱལ་ཡོངས་སུ་སྲིད་འཛིན་ཟུར་པ་དམ་པ་ཌོག་ཊར་རཱ་དྷ་ཁི་རི་ཤ་ནན་མཆོག་གི་སྐུའི་འཁྲུངས་སྐར་གྱི་ཉིན་དེ་དགེ་རྒན་གྱི་ཉིན་མོར་སྲུང་བརྩི་ཞུ་གི་ཡོད་པ་བཞིན་ངས་ཐོག་མར་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཚབ་བྱས་ཏེ་དགེ་ལས་ཡོངས་ལ་འཚམས་འདྲི་དང་སྦྲགས་ཐུགས་སྤྲོ་བོ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་དང་སྔ་ལོའི་དགེ་རྒན་ཉིན་མོའི་གཏམ་བཤད་ཀྱི་བརྗོད་བྱ་གཙོ་བོ་དགེ་རྒན་རྣམ་པར་ཕྱི་ནང་གཉིས་ཀྱི་མཚན་ཉིད་ཚང་ཞིང་སློབ་མའི་ཁམས་དང་མོས་པར་སློབ་མའི་ཁམས་དང་མོས་པར་འཚམ་པའི་སློབ་ཁྲིད་གནང་རྒྱུ་གལ་ཆེ་བ་ཞུས་པ་བཞིན་ཚང་མས་དེ་དོན་དགོངས་པར་བཅངས་ཏེ་ཕྱག་བསྟར་གནང་མུས་ཀྱི་རེ་བ་ཡོད་ཅེས་དང། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་འཚར་ལོངས་བྱུང་བའི་མ་འོངས་སོན་རྩ་བོད་ཕྲུག་རྣམས་ལ་རྒྱལ་བའི་བཀའ་སློབ་དགོངས་དོན་བཞིན་བོད་ཀྱི་སྐད་ཡིག་དང་བཅས་པ་མི་ཉམས་རྒྱུན་འཛིན་གནང་ཕྱོགས་སྐོར་གསུང་འཕྲིན་གནང་ཡོད་པ་རེད། ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་ཕན་ནི་ཝང་ལགས་ཀྱིས་ཨོ་སི་ཀྲི་ལི་ཡ་གཞུང་གིས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་བྱེད་མུས་དང་བོད་ནང་གི་བོད་མིའི་རང་དབང་གི་ཐོབ་ཐང་གཙོ་བྱས་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་དུ་འགྲོ་བཞིན་པའི་གནད་དོན་ཁག་ཕྱི་འབྲེལ་རིམ་པ་མང་བོའི་ཐོག་ནས་རྒྱ་ནག་ལ་གླེང་སློང་བྱས་པའི་སྐོར་ཟླ་བ་འདིའི་ཚེས་བཞི་ཉིན་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ལ་གསུངས་ཡོད་པའི་གནས་ཚུལ་ཐོན་འདུག། ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཚོའི་དབུ་ཁྲིད་ནས་མྱན་མར་རམ་འབར་མའི་དྲག་པོའི་གཞུང་ལ་ཞི་བའི་མི་སེར་ཐོག་ལ་རྒོལ་རྡུང་གཏོང་བའི་བྱ་སྤྱོད་རྣམས་མཚམས་འཇོག་དགོས་པའི་ཛ་དྲག་གི་འབོད་སྐུལ་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞུ་བའི་ལེ་ཚན་ནང་དུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་དགེ་འདུན་པ་ཞིག་ལ་འཕྲད་པ་དང་དེ་བཞིན་གནས་རིའི་ལྷོ་ངོས་ཀྱི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་བཅས་པའི་ནང་གི་དམིགས་བསལ་གྱི་བརྩེ་བ་ཟེར་བ་འདི་དམིགས་བསལ་གྱི་ཁྱེད་ལ་ཕུལ་ཞུ་བའི་སྟོད་ཆ་དེ་རྡོ་རྗེ་མཚོ་གིས་རྒྱང་སྲིང་ཞུ་བར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམ་སྟེ་ཕེབས་མཁན་དགེ་འདུན་པ་ཞིག་ལ་འཕྲད་པ་དང་དེ་བཞིན་གནས་རིའི་ལྷོ་ངོས་ཀྱི་ལི་མི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་བཅས་པའི་ནང་གི

ཁོང་གིས་སྔ་ས་ནས་བཙན་བྱོལ་བོད་དང་འབྲེལ་བ་བྱས་ཡོད་པ་དང། བཙན་བྱོལ་པ་དང་ཡང་ན་སྐྱབས་བཅོལ་བའི་དཀའ་ངལ་གནས་སྟངས་ལ་རྒྱུས་མངའ་ཟབ་པོ་ཡོད་མཁན་ཞིག་རེད། དེབ་འདིའི་མིང་ཧ་ཅང་རིང་པོ་འདུག་རེ་སྨོན་ཟེར་བའི་ཚིག་འདི་ཟུར་ཟ་ལྡན་པ་ཞིག་དང་ལུང་འདྲེན་ཞུ་བ་དེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རྩོམ་པ་པོས་བཀའ་འདྲི་ཞུས་པར་བཀའ་ལན་གནང་བ་ཞིག་ཡིན་པ་སྟེ། དབང་ལྡན་སྲིད་གཞུང་གིས་གང་སར་གནོན་ཤུགས་སྤྲད་པ་དང་ཨ་རིར་ཡིན་རུང་དེ་ལྟར་རེད། རྒྱ་གར་དང་བལ་ཡུལ་ལ་པེ་ཅིང་གིས་དམིགས་བསལ་གྱི་རེ་སྨོན་ཟེར་བ་འགའ་ཞིག་འབྱོར་ཡོད་པར་ངས་ངོས་འཛིན་བྱེད་ཀྱི་ཡོད་ལ། དེ་ཧ་ཅང་གསལ་བོ་ཡོད། ཡང་བལ་ཡུལ་གྱི་གནས་སྟངས་ནི་ཞོད་འཇགས་ཤིག་མེད་པ་དང་དེ་ཙམ་བརྟན་བརླིང་མེད། ཁོ་ཚོར་གནད་དོན་མང་པོ་ཡོད་པས་རྒྱ་ནག་དམར་ཤོག་ཚོགས་པས་གནོན་ཤུགས་སྟེར་བའི་ནུས་པ་ཆེ་བ་ཡོད་ཅེས་བཀའ་གནང་འདུག་དེབ་འདི་ནི་འབྲེལ་ཡོད་བོད་ཀྱི་དེང་སང་གི་གནས་སྟངས་དང་དེ་བཞིན་མ་འོངས་པར་དབྱེ་ཞིབ་དང་བསམ་ཞིབ་གཏིང་ཟབ་བྱས་པ་ཞིག་རེད་འདུག་རྩོམ་པ་པོས་གནད་དོན་མང་པོར་སེམས་ཁུར་དང་དོ་སྣང་བྱུང་ཡོད་པ་དང། འགའ་ཤས་ནི་དེ་སྔོན་ཞིབ་འཇུག་པས་ལྟ་ཞིབ་ཐུབ་མེད། འོན་ཀྱང་གུས་མོ་དང་དེབ་འདི་ཀློག་མྱོང་ཡོད་པའི་དགའ་ཉེ་ཐུན་མོང་ཐོག་ངོས་འཛིན་བྱས་པར་རྒྱ་ཡིག་གི་པར་གཞིའི་དེབ་འདིའི་མིང་ལས་རེ་སྨོན་ཟེར་བ་དེ་གསོལ་རས་གནང་བ་ཞེས་བསྒྱུར་ན་ཕལ་ཆེར་དེ་བས་འཚམ་པ་འདུག། གཅིག་བྱས་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་སྐད་ནང་གོ་དོན་འདྲ་བོ་ཞིག་གསུངས་མྱོང་ཡོད་པ་དང། བོད་སྐད་ཐོག་གསོལ་རས་ཟེར་བ་འདི་ཞུ་གི་ཡོད། གཉིས་ནས་ད་ལྟའི་བོད་ས་ཡོངས་ཀྱི་ས་གནས་ཁག་ཏུ་གནམ་ས་ཡོངས་རྫོགས་ཁེབས་པ་ལྟར་གྱི་དྲིལ་བསྒྲགས་ཀྱི་སྐད་ཆའི་ནང་དམར་ཤོག་ཚོགས་པའི་བཀའ་དྲིན་བཤད་པ་ཟེར་བ་དང་དམར་ཤོག་ཚོགས་པའི་བཀའ་དྲིན་ཚོར་བ་ཟེར་བ་སོགས་ཡོད་པས་གཞུང་ཕྱོགས་ཀྱིས་བོད་རིགས་མི་དམངས་ལ་ཁོ་པ་ནི་མགོན་སྐྱབས་ཆེན་པོ་ཞིག་དང་ཁོ་པ་ནི་བཀའ་དྲིན་ཅན་ཞིག་ཡིན་པ་དུས་དང་རྣམ་པ་ཀུན་ཏུ་དྲན་སྐུལ་མ་བྱས་པ་མེད་ཅེས་དང། ཡང་འོད་ཟེར་ལགས་ཀྱིས་གསུངས་དོན། 对尼泊尔方方面面非常熟悉的作者།

བལ་ཡུལ་དེ་འཛམ་གླིང་ཡོངས་སུ་ལྐོག་རྔན་གསར་བདེ་ཤེས་དགའི་རྒྱལ་ཁབ་ཀྱི་གྲས་སུ་བཅུག་ཡོད། འོན་ཀྱང་རུལ་སུངས་དང་དངུལ་སྤྲད་ནས་གནས་ཚུལ་མཁོ་སྒྲུབ་བྱས་པ་དང། བལ་ཡུལ་ལ་བྲོས་བྱོལ་དུ་སྐྱོད་མཁན་ལག་འཁྱེར་མེད་པའི་བོད་མི་རྣམས་འཛིན་བཟུང་བྱེད་ཀྱི་ཡོད། པེ་ཅིང་གིས་ཧི་མ་ལ་ཡའི་ཁུལ་གྱི་ས་འབྲེལ་རྒྱལ་ཁབ་ལ་སྐུལ་སྤེལ་བྱས་པའི་བོད་ཀྱི་གྲོས་རིམ་ཟེར་བ་མ་ཡིན་པར། ཀ་ཏི་མན་དུ་རེ་སྨོན་ཞེས་ལྐོག་རྔན་སྤྲད་པའི་ཐབས་ཤེས་གཅིག་པུ་དེ་རེད། ཉིས་སྟོང་བརྒྱད་ལོར་གོ་ལའི་དཔལ་འབྱོར་ཉམས་ཉེས་ཀྱི་ཤུགས་རྐྱེན་ཐེབས་པ་དང། དེ་བཞིན་དེ་དང་མཉམ་དུ་ནོར་སྲིད་ཀྱི་ཤུགས་རྐྱེན་ཆེ་རུ་ཕྱིན་པའི་སྐུལ་འདེད་འོག་པེ་ཅིན་ལ་ཐབས་ཤེས་གསར་བ་རྙེད་པའི་ཐོག་ནས་དང་ཐོག་ཁོ་བོའི་གཞུང་ལ་རྒྱབ་སྐྱོར་མེད་པར་ཡང་འཇམ་པོའི་ཐོག་ནས་སླུ་འཁྲིད་བྱས་ཏེ་བོད་མིའི་ཞུ་འབོད་ལ་སྐྱོན་འཛུགས་བྱེད་ཀྱི་ཡོད།

དེའི་རིང་ད་དུང་མཛའ་གྲོགས་ཟམ་པ་བརྒལ་ནས་ཁ་སྤྲོད་དེར་ཡོད་པའི་སྦ་ར་སྦེ་སི་གྲོང་ཚོ་ཆུང་ཆུང་དེར་ཆུ་ཚོད་འགའ་ཤས་རིང་བསྐྱོད་མྱོང་ཡོད། ཡིན་ནའང་ངའི་འགྲོ་རོགས་རྣམས་ཝུའུ་ལེང་ཡེ་ཟེར་བའི་ཨ་རག་དང་རྒྱ་ཟས་ཟ་བར་བསྐྱོད་ཡོད། སྣེ་ལེན་བྱེད་མཁན་ནི་རྒྱ་ནག་ཕྱོགས་ཀྱི་བཟོ་བཀོད་མི་སྣ་ཡིན་ཞིང། དཀྱུས་མའི་ཟམ་པ་བཟོ་བཅོས་བྱེད་མཁན་ཡིན་ནམ་ཡང་ན་གང་བྱེད་མཁན་ཡིན་པ་དྲན་གི་མི་འདུག་གསོལ་སྟོན་འདི་འདྲ་མཐོང་བ་དང་གད་མོ་ཐོན་པ་ཡིན། དཀའ་ལས་རྒྱབ་ནས་ས་མཚམས་ཐེངས་གཅིག་བརྒལ་ཐུབ་པའི་དུས་ཚོད་ཁ་ཤས་ལས་མེད་པ་འདི་སྔར་རྒྱུན་བཞིན་རྒྱ་སྐད་རྒྱབ་ནས་རྒྱ་ནག་གི་སྐོར་ལ་གླེང་མཁན་རྒྱ་ནག་གི་མི་དང་མཉམ་དུ་གཏོང་འདོད་མ་བྱུང། ང་རང་གཅིག་པུ་སྦ་ར་སྦེ་སི་གྲོང་ཚོ་ཆུང་ཆུང་འདིའི་ནང་འཆམ་འཆམ་ལ་ཕྱིན་པ་དང་ཅ་དངོས་ཙག་ཙིག་བཙོང་མཁན་གྱི་ཚོང་ཁང་ཆུང་ཆུང་ཞིག་ནང་མགོ་འཁོར་བྱུང། དུས་ཡུན་རིང་པོ་མ་སོང་བར་བལ་བོའི་ཉེན་རྟོག་པ་སྐམ་པོ་ཞིག་གིས་ངའི་རྒྱབ་ཏུ་རྗེས་འདེད་བྱས་ཡོད་པ་དང་ཕལ་ཆེར་རྒྱང་ཐག་རིང་བོ་མེད་པའི་རླངས་འཁོར་འབབ་ཚུགས་དེར་བསྐྱོད་ནས་ཀ་ཏི་མན་དུ་ལ་སྐྱོད་མཁན་འགྲུལ་སྐྱོད་རླངས་འཁོར་ནང་ང་བྲོས་འགྲོ་གི་རེད་སྙམ་པ་འདྲ། ངས་ཁོ་ལ་མི་མང་ཤོག་སྒོར་བརྒྱ་ཐམ་པ་སྤྲད་ནས་བལ་བོའི་དངུལ་བརྗེ་རོགས་ལབ་པ་ཡིན།